ཞེ་གཅིག་པ། ངའི་ཨ་མ་སུས་མཐོང་བྱུང། ད་ལྟའི་ཆར་བཙུན་པ་ཤཱ་རིའི་བུར་མཉན་ཡོད་དུ་ཕེབས་པའི་ལམ་ཁར་ཐུགས་རྒྱུས་ཡོད་ཅིང་ཁོང་དང་མགོན་མེད་ཟས་སྦྱིན་གཉིས་ཀྱིས་སྔོན་ཚུད་ནས་ཡུལ་དེའི་མི་མང་རྣམས་བཅོམ་ལྡན་འདས་དང་འཁོར་དགེ་སློང་གི་ཚོགས་ལ་དགའ་གུས་དོ་སྣང་ཡོད་པའི་ཁོར་ཡུག་ཅིག་བསྐྲུན་ཡོད། དེར་བརྟེན་སངས་རྒྱས་བཅོམ་ལྡན་འདས་འཁོར་དང་བཅས་པ་ས་ཕྱོགས་གང་དུ་ཕེབས་ན་ཡང་ཡུལ་མི་ཚོས་སྙིང་ཁོང་རུས་པའི་གཏིང་ནས་དགའ་གུས་ཀྱིས་ཕེབས་བསུ་ཞུས། མཚན་མོར་དགེ་འདུན་པ་དག་གིས་ཨ་ཅི་ར་བ་ཏི་ཡི་གཙང་འགྲམ་གྱི་བསིལ་གྲིབ་ལྡན་པའི་ནགས་ཀླུང་ཞིག་ཏུ་སྐུ་ངལ་གསོས། ཁོང་རྣམས་འགྲུལ་བཞུད་ཀྱི་སྐབས་སུ་ཚོ་ཁག་གསུམ་བྱས་ཏེ་ཕེབས་ཤིང། བཅོམ་ལྡན་འདས་དང་ཤཱ་རིའི་བུ་རྣམ་གཉིས་ཀྱིས་ཚོ་ཁག་དང་པོ་དེ་སྣེ་ཁྲིད་པ་དང། གནས་བརྟན་རྟ་ཐུལ་གྱིས་ཚོ་ཁག་གཉིས་པའི་སྣེ་ཁྲིད། དེ་ནས་བཙུན་པ་མོའུ་གལ་གྱི་བུ་ཡིས་ཚོ་ཁག་གསུམ་པའི་སྣེ་ཁྲིད་པ་སོགས་མདོར་ན་ཁོང་ཅག་ཆེས་ཞི་དུལ་བག་ཕེབས་དང་དང་བ་འདྲེན་པའི་ངང་ཞབས་གོམ་མཛད་དེ་བྱོན་ནོ། ཡུལ་ལུང་དེ་ཚོའི་མི་མང་རྣམས་མཚམས་རེར་གཙང་འགྲམ་དང་སྐབས་རེར་ནགས་ཁྲོད་སོགས་སུ་འཛོམས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཀྱི་གདམས་པར་ཉན། བཅོམ་ལྡན་འདས་འཁོར་བཅས་མཉན་ཡོད་དུ་བྱོན་ཉིན། རབ་སྦྱིན་དང་རྒྱལ་བུ་རྒྱལ་བྱེད་གཉིས་ཀྱིས་འཚམས་འདྲིའི་ཕེབས་བསུ་ཞུས་ཏེ། ཁོང་ཅག་དགོན་པ་གསར་པར་གདན་འདྲེན་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་བྱེད་ཚལ་གྱི་དགོན་པའི་འཆར་བཀོད་སོགས་ཧ་ཅང་ལེགས་པར་གཟིགས་པས། རབ་སྦྱིན་ལ་བསྔགས་བརྗོད་གནང་བ་ན་རབ་སྦྱིན་གྱིས། དགོན་པའི་འཆར་བཀོད་འདི་ལྟར་བྱུང་བ་ནི་བཙུན་པ་ཤཱ་རིའི་བུ་དང་རྒྱལ་བུ་རྒྱལ་བྱེད་གཉིས་ཀྱི་དགོངས་ཚུལ་དང་འབད་བརྩོན་ལ་བརྟེན་ནས་གྲུབ་པ་ཡིན་པས་ཁོང་རྣམ་གཉིས་ལ་བཀའ་དྲིན་ཆེ་ཞུ་བཞིན་ཡོད་ཅེས་ཞུས། དེ་དུས་དགེ་ཚུལ་གྱི་རྟེན་ལ་གནས་པའི་སྲས་སྒྲ་གཅན་འཛིན་དགུང་གྲངས་བཅུ་གཉིས་སུ་སོན་ཡོད་ཅིང། སྤྱིར་ན་ཁོང་གིས་བཙུན་པ་ཤཱ་རིའི་བུའི་ལམ་སྟོན་འོག་སློབ་སྦྱོང་གནང་བཞིན་ཡོད་ན་ཡང། ཤཱ་རིའི་བུ་ཟླ་བ་དྲུག་རིང་ཕྱོགས་ཐོན་གནང་ཤུལ་དུ། སྲས་སྒྲ་གཅན་འཛིན་མོའུ་གལ་གྱི་བུར་བཅོལ་ཏེ་ཁོང་གི་ལམ་སྟོན་འོག་སློབ་གཉེར་གནང། རྒྱལ་བྱེད་ཚལ་དུ་བྱོན་རྗེས་སྲས་སྒྲ་གཅན་འཛིན་གྱིས་མུ་མཐུད་ཤཱ་རིའི་བུའི་ལམ་སྟོན་འོག་སློབ་གཉེར་གནང། བཅོམ་ལྡན་འདས་རྒྱལ་བྱེད་ཚལ་དུ་ཕེབས་རྗེས་རྒྱལ་བུ་རྒྱལ་བྱེད་དང་རབ་སྦྱིན་གཉིས་ཀྱིས་འཕྲལ་དུ་ཕེབས་བསུའི་གོ་སྒྲིག་ཞུས་ཤིང། རྒྱལ་བུ་རྒྱལ་བྱེད་ཀྱིས་བཅོམ་ལྡན་འདས་ལ་ཁོ་རང་གིས་ཤཱ་རིའི་བུར་འབྲེལ་འདྲིས་བྱེད་རྒྱུ་བྱུང་བ་དེར་བསྔགས་བརྗོད་ཡི་རངས་ཞུས། དེ་ནས་ཁོང་གཉིས་ཀྱིས་ཡུལ་དེའི་མི་མང་རྣམས་བཅོམ་ལྡན་འདས་ཀྱི་གསུང་ཆོས་ཞུ་བར་བོས་པ་ལྟར་ཆོས་ཞུ་བ་མང་པོ་བཅར་ཞིང། དེའི་ཁྲོད་དུ། རྒྱལ་བུ་རྒྱལ་བྱེད་ཀྱི་མ་ཡུམ་སྟེ། བཙུན་མོ་ཕྲེང་ཅན་མ་དང་ལོ་བཅུ་དྲུག་ལ་སོན་པ་ཁོང་གི་སྲིང་མོ་བ་ཇི་རི་ཡང་བཅར་ཡོད། ཡུལ་མི་ཚོས་ཟླ་ངོ་མང་པོའི་རིང་བཅོམ་ལྡན་འདས་ཀྱི་མཛད་རྣམ་སྐོར་མང་དག་ཅིག་ཐོས་ཏེ་མཇལ་འདོད་ཧ་ཅང་ཆེ་བའི་རྗེས་ཀྱི་དེ་རིང་བཅོམ་ལྡན་འདས་དངོས་སུ་མཇལ་བར། བཅོམ་ལྡན་འདས་ཀྱིས་ཁོང་ཚོར་འཕགས་པའི་བདེན་པ་བཞི་དང་འཕགས་ལམ་ཡན་ལག་བརྒྱད་ཀྱི་གསུང་ཆོས་སྩལ། གསུང་ཆོས་འདིར་ཉན་པས་བཙུན་མོ་ཕྲེང་ཅན་མ་དང་སྲིང་མོ་བ་ཇི་རི་གཉིས་ཀྱི་བློ་སྒོ་ཕྱེས་སྟབས། ཁོང་གཉིས་ཀྱིས་བཅོམ་ལྡན་འདས་ལ་ཁྱིམ་པའི་སློབ་མ་རུ་རྗེས་སུ་འཛིན་པའི་གསོལ་འདེབས་ཞུ་འདོད་བྱུང་ཡང་ཕོ་ཚོད་ཀྱིས་མ་འདང་བས་ཞུ་མ་ནུས། གང་ལྟར། བཙུན་མོས་ཐོག་མར་རང་ཉིད་ཀྱི་སྐུ་བདག་སྟེ། རྒྱལ་པོ་གསལ་རྒྱལ་ལ་ཆོག་མཆན་ཞུ་འདོད་བྱུང་ཞིང། རིང་པོར་མི་ཐོགས་པར་རྒྱལ་པོ་གསལ་རྒྱལ་ཡང་བཅོམ་ལྡན་འདས་ལ་བཅར་རྒྱུ་ངེས་པས་དེ་དུས་མོའི་སེམས་ཀྱི་ཚོར་བ་དག་ཞུ་དགོས་སྙམ་མོ། རྒྱལ་པོ་གསལ་རྒྱལ་གྱི་སྲིང་མོ་སྟེ།

ཆེས་གལ་གནད་ཆེ་བའི་བྱུང་བ་ཞིག་ཏུ་ངོས་འཛིན་ཞུས། གསུང་ཆོས་ཀྱི་བྱེད་སྒོ་ཁག་གྲུབ་རྗེས་རབ་སྦྱིན་གྱིས་པུས་མོའི་ལྷ་ང་སར་བཙུགས་ཏེ་གུས་པ་ཆེན་པོས་བཅོམ་ལྡན་འདས་ལ་ཞུས་པ། བཅོམ་ལྡན་འདས། ང་དང་ང་ཡི་ནང་མི་དང་གྲོགས་མཆེད་སོགས་ང་ཡི་གཉེན་འབྲེལ་ཡོངས་ཀྱིས་རྒྱལ་བྱེད་ཚལ་གྱི་དགོན་པ་འདི་ཁྱེད་དང་འཁོར་དགེ་སློང་གི་ཚོགས་ལ་སྐྱེས་སུ་ཕུལ་བ་ལགས་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཡ་རབ་སྦྱིན། ཁྱེད་ཀྱིས་བསགས་པའི་བསོད་ནམས་དེ་ནི་ཆེས་རླབས་ཆེན་ཡིན་པས་ངས་ཁྱེད་ལ་ཐུགས་རྗེ་ཆེ་ཞུ། ད་ནས་བཟུང་དགེ་འདུན་པ་ཉི་འོད་ཀྱི་ཚ་གདུག་དང་ཆར་ཞོད་ཀྱི་ཉེན་ཁ། དེ་བཞིན་གཅན་གཟན་དང་དུག་སྦྲུལ་དུག་སྦྲང་སོགས་ཀྱི་ཉེན་ཁ་ལས་སྐྱོབ་ཐུབ་པར་མ་ཟད། ད་ལྟ་དང་མ་འོངས་པའི་སྐབས་གང་དུ་ཡང་དགོན་པ་འདི་ཕྱོགས་བཞི་མཚམས་བརྒྱད་ཀྱི་དགེ་འདུན་པ་འདུས་སའི་བསྟི་གནས་ཤིག་ཏུ་འགྱུར་བར་ངེས། གང་ལྟར། ཁྱེད་ཀྱི་སེམས་གཏིང་ནས་ཆོས་ཕྱོགས་ལ་རྒྱབ་སྐྱོར་གནང་བ་ཡིན་པས་ཁྱེད་ཀྱིས་ཀྱང་མུ་མཐུད་ལམ་ཉམས་ལེན་ལ་འབད་འབུངས་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་སོ། ཕྱི་ཉིན་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པ་གྲོང་ཁྱེར་དུ་བྱོན་ནས་བསོད་སྙོམས་བླངས་པར། བཙུན་པ་ཤཱ་རིའི་བུས་དགེ་སློང་གི་ཚོགས་ཆེན་པོ་དེ་ཉིད་ཚོ་ཁག་རེར་དགེ་འདུན་པ་བཅོ་ལྔ་རེ་ཡོད་པའི་ཚོ་ཁག་ཆུང་ངུ་བཅུ་གཉིས་སུ་བགོས། ངུར་སྨྲིག་གི་ན་བཟའ་གོས་སུ་བཀླུབས་པའི་དགེ་འདུན་པའི་ཚོགས་ཆེན་པོ་དེ་ལ་བརྟེན་ནས། ཡུལ་མི་མང་ཚོགས་ཁྲོད་རྒྱལ་བྱེད་ཚལ་གྱི་དགོན་པ་གསར་བ་དེར་དད་གུས་ཀྱི་དོ་སྣང་ཇེ་ཆེ་ནས་ཇེ་ཆེར་ཕྱིན་ཏེ། མཐར་ཡུལ་མི་ཚོས་དགེ་འདུན་པ་དག་གི་ཞི་དུལ་བག་ཕེབས་ཀྱི་སྤྱོད་ལམ་ལ་བསྔགས་བརྗོད་ཞུས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་བྱེད་ཚལ་དུ་གཟའ་འཁོར་རེར་གསུང་ཆོས་ཐེངས་རེ་གནང་བཞིན་ཡོད་པར། མི་མང་ཀྱང་ཧ་ཅང་གི་ཕོན་ཆེན་པོ་འཛོམས་བཞིན་ཡོད་སྟབས། དུས་ཡུན་རིང་པོ་མ་འགོར་བར། རྒྱལ་པོ་གསལ་རྒྱལ་གྱིས་བཅོམ་ལྡན་འདས་ལ་གཞན་དང་མི་འདྲ་བའི་ནུས་སྟོབས་ཤིག་ཡོད་པར་གཟིགས། སྤྱིར། རྒྱལ་པོ་གསལ་རྒྱལ་ལ་མཚོན་ན་ཆབ་སྲིད་ཀྱི་འགན་འཁྲི་ལས་བྲེལ་གྱིས་ད་དུང་བཅོམ་ལྡན་འདས་ལ་མཇལ་ཐུབ་མེད་ན་ཡང། ཕོ་བྲང་གི་མི་སྣ་མང་དག་ཅིག་གིས་རྒྱལ་པོའི་ཁབ་ནས་བྱོན་པའི་དགེ་འདུན་པ་དང། རྒྱལ་བྱེད་ཚལ་གྱི་དགོན་པ་གསར་བ་དེའི་སྐོར་ལ་བཀའ་མོལ་གནང་བཞིན་པའི་གནས་ཚུལ་མང་པོ་ཐོས། ཐེངས་ཤིག་རྒྱལ་པོའི་ཁྱིམ་ཚང་གིས་ཞལ་ལག་བཞེས་བཞིན་པའི་སྐབས་དེར། རྒྱལ་པོ་གསལ་རྒྱལ་གྱིས་བཅོམ་ལྡན་འདས་ཀྱི་སྐོར་ནས་བཀའ་མོལ་གནང་བར། བཙུན་མོ་ཕྲེང་ཅན་མས་རྒྱལ་བུ་རྒྱལ་བྱེད་ཀྱིས་དགོན་པ་གསར་བ་དེར་ཞལ་འདེབས་ཕོན་ཆེན་གནང་བའི་སྐོར་སྙན་སེང་ཞུས་པར། རྒྱལ་པོ་གསལ་རྒྱལ་གྱིས་རྒྱལ་བུ་རྒྱལ་བྱེད་ལ་སྨྲས་པ། འོ་ན། ཁྱེད་ཀྱིས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐོར་ནས་ང་ལ་འགྲེལ་བཤད་ཅིག་བྱོས་དང་ཞེས་གསུངས་པར། རྒྱལ་བུ་རྒྱལ་བྱེད་ཀྱིས་ཁོ་རང་གི་མཐོང་ཐོས་མྱོང་གསུམ་དག་ཞུས་ཏེ། གལ་སྲིད་ཡབ་རྒྱལ་པོས་བཀའ་འཁྲོལ་གནང་ན་ཁོ་བོ་ཡང་བཅོམ་ལྡན་འདས་ཀྱི་ཁྱིམ་པའི་སློབ་མ་བྱེད་འདོད་ཡོད་ཅེས་ཞུས། རྒྱལ་པོ་གསལ་རྒྱལ་གྱི་དགོངས་པར་རྒྱལ་བུ་རྒྱལ་བྱེད་ཀྱི་གསུང་སྟངས་ལྟར་ན། དེ་དུས་སངས་རྒྱས་བཅོམ་ལྡན་འདས་ད་དུང་རྒྱལ་པོ་ཁོ་རང་དང་དགུང་མཉམ་སྟེ་དགུང་ལོ་སུམ་ཅུ་སོ་དགུ་རེད་ཟེར་བས། དགུང་ན་གཞོན་པའི་དགེ་སློང་དེ་འདྲ་ཞིག་གིས་ད་ལྟ་ནས་སངས་རྒྱས་ཀྱི་གོ་འཕང་མངོན་དུ་བྱས་འདུག་ཅེས་པའི་གཏམ་དེར་ཡིད་ཆེས་གནང་དཀའ་བ་བྱུང་སྟེ། བསམ་གཞིག་གིས་རྩིས་བརྒྱབ་པར་བཅོམ་ལྡན་འདས་ལ་ལྟོས་ཏེ་དགུང་ན་ཧ་ཅང་བགྲེས་པའི་ཆོས་ཀྱི་སློབ་དཔོན་ཆེན་པོ་འོད་སྲུང་རྫོགས་བྱེད་དང་ཀུན་ཏུ་རྒྱུ་གནག་ལྷས་ཀྱི་བུ། གཅེར་བུ་པ་གཉེན་གྱི་བུ། ཡང་དག་རྒྱལ་བ་ཅན་སོགས་ལས་ཀྱང་ལྷག་པའི་མཁྱེན་ཡོན་བླ་ན་མེད་པ་ཞིག་ཐོབ་ཐུབ་པའི་དུས་ཚོད་མི་འདུག་སྙམ་མོ། རྒྱལ་པོ་གསལ་རྒྱལ་གྱིས་རང་གི་སྲས་ལ་ཡིད་ཆེས་གནང་འདོད་ཡོད་ན་ཡང་དོགས་པའི་དྲ་བར་ཚུད་སྟབས། ནམ་ཞིག་གོ་སྐབས་ཐོབ་ཚེ་ཁོ་རང་དངོས་སུ་བཅོམ་ལྡན་འདས་ལ་མཇལ་བར་འགྲོ་ཞེས་ཐག་བཅད། དབྱར་གནས་འཇུག་རན་ལ་ཉེ་བས་བཅོམ་ལྡན་འདས་ཀྱིས་ཐེངས་འདིའི་དབྱར་གནས་དེ་རྒྱལ་བྱེད་ཚལ་རང་དུ་བཞུགས་རྒྱུའི་ཐུགས་ཐག་བཅད། སྔ་ལོ་འོད་མའི་ཚལ་དུ་དབྱར་གནས་འཚོགས་པའི་ཉམས་མྱོང་གིས་ཐེངས་འདིའི་དབྱར་གནས་དེ་ནི་ཁོང་གི་སློབ་བུ་རྒན་པ་ཚོས་དཀའ་ཚེགས་མེད་པར་གྲ་སྒྲིག་ཞུ་ཐུབ་པ་བྱུང། མཉན་ཡོད་དུ་གཞིས་ཆགས་པའི་འདུས་སྡེ་དེའི་ནང་དགེ་སློང་གསར་བུ་དྲུག་ཅུ་ཙམ་གསར་ཞུགས་བྱས་པར་མ་ཟད་རབ་སྦྱིན་གྱི་མཚམས་སྦྱོར་ལ་བརྟེན་ནས་ཁོང་གི་གྲོགས་མཆེད་མི་ཉུང་བ་ཞིག་བཅོམ་ལྡན་འདས་ཀྱི་ཁྱིམ་པའི་སློབ་མར་གྱུར་ཏེ། དེ་ཚོས་ཀྱང་སྤྲོ་སེམས་ཆེན་པོས་རྒྱལ་བྱེད་ཚལ་གྱི་དགོན་པའི་ལས་གཞིར་རམ་འདེགས་ཞུས། ཕྱི་དྲོ་ཞིག་ལ། སངས་རྒྱས་བཅོམ་ལྡན་འདས་སེམས་སྡུག་དང་མྱ་ངན་གྱིས་ཆེས་ཆེར་གནོན་པའི་སྐྱེས་པ་ལོ་གཞོན་ཞིག་དང་འཕྲད། ཉེ་བའི་ཆར། མི་དེའི་ཕྲུ་གུ་འདས་གྲོངས་སུ་ཕྱིན་སྟབས་ཉིན་ཤས་རིང། ཁོ་དུར་ཁྲོད་དུ་ཕྱིན་ནས་ངུ་བཞིན་དུ། ང་ཡི་བུ། ང་ཡི་བུ། ཁྱེད་རང་གང་དུ་ཡོད། ཅེས་སོགས་མྱ་ངན་གྱི་འོ་དོད་འབོད་བཞིན་ཟ་འཐུང་མ་ཐུབ་ཅིང། གཉིད་ཀྱང་མ་ཁུག་པར་ཡུན་རིང་ལྷག་པའི་གནས་ཚུལ་དེ་བཅོམ་ལྡན་འདས་ཀྱིས་མཁྱེན་པས། ཁོང་གིས་མི་དེར་སྨྲས་པ། བརྩེ་སེམས་ཀྱི་ཁྲོད་ན་སྡུག་བསྔལ་ཡོད་དོ། ཞེས་གསུངས་པར་མི་དེ་ན་རེ། ཁྱོད་ཀྱིས་ནོར་སོང། བརྩེ་སེམས་ཀྱིས་སྡུག་བསྔལ་འདྲེན་མི་སྲིད། བརྩེ་སེམས་ཞེས་པ་ནི་བདེ་སྐྱིད་དང་དགའ་སྤྲོའི་གཞི་མ་ཡིན་ཞེས་དགག་པ་བརྒྱབ། བཅོམ་ལྡན་འདས་ཀྱིས་གདམས་པ་དེར་འགྲེལ་བཤད་མ་གནང་གོང། མྱ་ངན་གྱིས་གནོན་པའི་མི་དེ་བཅོམ་ལྡན་འདས་ཀྱི་དྲུང་ནས་གློ་བུར་དུ་ཕྱིར་ཐོན་ཏེ། དམིགས་ཡུལ་ཅི་ཡང་མེད་པར་གང་སར་འཁྱམས་ཉུལ་གྱིན་ཕྱིན་ཕྱིན་མཐར། སྲང་ལམ་ཞིག་ན་རྒྱན་རྩེད་བྱེད་བཞིན་པའི་མི་ཚོགས་ཤིག་ཡོད་པའི་སར་བསྡད་ནས། ཁོས་བཅོམ་ལྡན་འདས་ལ་དགག་ལན་བརྒྱབ་པའི་སྐོར་ཁོང་ཚོར་བཤད་པར། དེ་ཚོས་ཀྱང། ཁོས་གང་བཤད་པ་དེར་ངོས་ལེན་གྱིས་བཅོམ་ལྡན་འདས་ཀྱི་གསུང་དེ་ནོར་བ་རེད་ཅེས་བཤད། རིང་པོར་མ་ཐོགས་པར་གཏམ་དེ་མཉན་ཡོད་ཀྱི་གྲོང་ཁྱེར་ཡོངས་སུ་ཁྱབ་ཅིང་རྣོ་ངར་ཆེ་བའི་ལབ་གླེང་གི་བརྗོད་གཞི་ཞིག་ཏུ་གྱུར་སྟབས། ཁུལ་དེའི་ཆོས་དཔོན་མི་ཉུང་བ་ཞིག་གིས་ཀྱང། བཅོམ་ལྡན་འདས་ཀྱིས་བརྩེ་སེམས་སྐོར་ལ་གསུངས་པའི་གཏམ་དེ་ནི་ནོར་བ་རེད་ཅེས་བཤད། གནད་དོན་དེའི་སྐོར་རྒྱལ་པོ་གསལ་རྒྱལ་གྱི་སྙན་དུ་འབྱོར་བས་དེའི་དགོང་མོར་རྒྱལ་པོའི་ཁྱིམ་ཚང་གིས། ཞལ་ལག་བཞེས་བཞིན་པའི་སྐབས་རྒྱལ་པོ་གསལ་རྒྱལ་གྱིས་བཙུན་མོ་ལ་སྨྲས་པ། ཀུན་གྱིས་སངས་རྒྱས་ཞེས་གོང་དུ་བཀུར་བཞིན་པའི་རབ་བྱུང་དེ་ནི་ཡུལ་མི་ཚོས་ཇི་ལྟར་བརྩི་མཐོང་བྱས་པ་ལྟར་གྱི་སློབ་དཔོན་ནུས་ལྡན་ཞིག་མིན་པ་འདྲ། ཞེས་གསུངས་པར་བཙུན་མོ་ན་རེ་ཁྱེད་ཀྱིས་དེ་ལྟར་གསུང་དོན་ཅི། སློབ་དཔོན་གའུ་ཏཱ་མར་སྐད་ཆ་མ་རུངས་པ་བཤད་མཁན་འདུག་གམ། ཞེས་ཞུས་པར་རྒྱལ་པོ་ན་རེ། ད་ནང་ཞོགས་པར་ཕོ་བྲང་གི་གཞུང་འབྲེལ་མི་སྣ་འགས། གའུ་ཏཱ་མས་ཅི་ཙམ་གྱི་བརྩེ་དུང་ཟབ་མོ་ཡོད་ན། དེའི་ཚོད་ཀྱིས་སྡུག་བསྔལ་འདྲེན་འོང་གི་རེད་ཅེས་གསུང་གི་འདུག་ཟེར་བ་སོགས་གའུ་ཏཱ་མའི་སྐོར་ལ་ལབ་གླེང་མང་དག་ཅིག་བྱེད་བཞིན་པ་ངས་གོ་བྱུང་ཞེས་གསུངས། དེ་ནས་བཙུན་མོ་ན་རེ། གལ་ཏེ་སློབ་དཔོན་གའུ་ཏཱ་མས་དེ་ལྟར་གསུངས་ཡོད་ཚེ། དེ་ནི་དངོས་འབྲེལ་གྱི་གནས་ལུགས་ཤིག་ཡིན་པར་ཐེ་ཚོམ་མེད། ཅེས་ཞུས་པར་རྒྱལ་པོ་གསལ་རྒྱལ་གྱིས། ཁྱེད་ཀྱིས་བརྟག་དཔྱད་གནང་དགོས་པ་མ་གཏོགས་ཕྲུ་གུ་ཆུང་ཆུང་ཞིག་གིས་སོ་སོའི་དགེ་རྒན་གྱིས་གང་གསུངས་པ་ཡིད་ཆེས་བྱས་པ་བཞིན་བྱས་ན་མི་འགྲིག་པས། དེ་ལྟར་འོལ་ཚོད་མ་གནང། ཞེས་སྐྱོན་འཛུགས་ཀྱི་གཏམ་ལན་བསློགས། འོན་ཀྱང་བཙུན་མོས་རྒྱལ་པོ་གསལ་རྒྱལ་ད་དུང་བཅོམ་ལྡན་འདས་ལ་མཇལ་མེད་པ་ཤེས་སྟབས་ཁོང་ལ་བཀའ་ལན་གང་ཡང་མ་ཞུས། ཕྱི་ཉིན་ཞོགས་པར་བཙུན་མོས་མོ་རང་དང། སེམས་ཐག་ཉེ་བའི་ཆོས་གྲོགས། ན་ལི་ཛན་གྷ་ཞེས་པའི་བྲམ་ཟེ་ཞིག་ཡོད་པ་དེ་བཅོམ་ལྡན་འདས་ཀྱི་དྲུང་དུ་བཏང་ནས། ཁྱེད་ཀྱིས་བཅོམ་ལྡན་འདས་ལ་སྐུ་ཉིད་ཀྱིས་བརྩེ་གདུང་སྡུག་བསྔལ་གྱི་རྒྱུ་རེད་ཅེས་གསུངས་མྱོང་ངམ། གལ་སྲིད་དེ་ལྟར་གསུངས་ཡོད་ན་དེའི་རྒྱུ་མཚན་གང་ལགས། ཞེས་བཀའ་འདྲི་ཞུས་ཏེ་ཁོང་གིས་གང་གསུངས་པ་གཟབ་ནན་གྱིས་ཉན་རྗེས་ཁོ་མོར་བཀའ་ལན་འཁྱེར་ཤོག་ཅེས་མངགས། དེ་ནས་ན་ལི་ཛན་གྷ་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ་བཙུན་མོའི་དྲི་བ་དེ་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཉེ་ཆར་མཉན་ཡོད་དུ་སྡོད་པའི་བུད་མེད་ཅིག་གིས་སོ་སོའི་ཨ་མ་བོར་བའི་རྐྱེན་གྱིས་མོ་ཡི་སེམས་པ་སྡུག་བསྔལ་གྱིས་ནོན་ཏེ་སྲང་ལམ་གང་སར་འཁྱམས་མྱུལ་གྱིས་མི་སུ་ལ་ཐུག་ན་ཡང། ཁྱེད་ཀྱིས་ངའི་ཨ་མ་མཐོང་བྱུང་ངམ། ཁྱེད་ཀྱིས་ངའི་ཨ་མ་མཐོང་བྱུང་ངམ་ཞེས་འདྲི་བཞིན་འདུག་པའི་གནས་ཚུལ་ཞིག་གོ་སོང། ད་དུང་གནས་ཚུལ་གཞན་ཞིག་ནི། བུ་མོ་ཞིག་ལ་སོ་སོའི་ཕ་མ་གཉིས་ཀྱིས། སྐྱེས་པ་གཞན་ཞིག་དང་གཉེན་སྒྲིག་བྱེད་དགོས་པའི་བཙན་བཀའ་བཏང་བར་བརྟེན། མོ་དང་མོའི་དགའ་རོགས་གཉིས་ཀྱིས་ལྷན་ཅིག་རང་ཤི་བརྒྱབ་འདུག་པའི་གནས་ཚུལ་ཞིག་ཀྱང་ཐོས་སོང། འབྱུང་བ་འདི་གཉིས་ཙམ་གྱིས་ཀྱང་བརྩེ་གདུང་གིས་སྡུག་བསྔལ་གྱི་རྒྱུ་བྱེད་པ་གསལ་པོར་བསྟན་པ་མ་ཡིན་ནམ་ཞེས་གསུངས། དེ་ནས་ན་ལི་ཛན་གྷས། བཙུན་མོ་ཕྲེང་ཅན་མར་བཅོམ་ལྡན་འདས་ཀྱིས་གང་གསུངས་པ་རྣམས་སྙན་སེང་ཞུས། རྒྱལ་པོ་གསལ་རྒྱལ་སྐུ་ལྷོད་པོར་བཞུགས་འདུག་པའི་ཉིན་ཞིག་བཙུན་མོ་ཕྲེང་ཅན་མ་རྒྱལ་པོའི་དྲུང་དུ་བཅར་ཏེ་ཞུས་པ།

ཞེས་གསུངས། བཙུན་མོའི་དགོངས་པར། རྒྱལ་པོ་ཁོང་སངས་རྒྱས་བཅོམ་ལྡན་འདས་ལ་ལན་གཅིག་མཇལ་རྒྱུ་བྱུང་ན། ཁོང་གིས་བཅོམ་ལྡན་འདས་ཀྱི་གསུང་གི་གདམས་པ་ཅི་ཙམ་གྱིས་ཁྱད་དུ་འཕགས་པ་ཞིག་ཡིན་པ་ཤེས་ཐུབ་བོ་སྙམ་ནས་སེམས་པ་སྤྲོ་སྣང་གིས་ཁེངས།